ང་དེ་རིང་གི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུས་དེ་ནས་ཨ་རིའི་རྒྱལ་ས་ཝ་ཤིང་ཊོན་ཌི་སི་རུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང་དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་པའི་ཚེས་བཅུ་བཞི་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་བཅུ་གཅིག་པའི་ཚེས་ཉེར་དྲུག་གཟའ་ཉི་མ་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རྒྱང་སྲིང་ཞུ་རྒྱུ་ཡིན། དེ་ནས་དེ་རིང་གི་ལས་རིམ་ཁག་ནང་དང་པོ་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་སྤྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་རྩ་བཞི་གཟའ་པ་སངས་ཉིན་གྱི་དགོང་མོ་ཁེ་ན་ཌ་ནས་ཨ་མེ་རི་ཀའི་མི་ནེ་སོ་ཊ་སུ་ཕེབས་འབྱོར་གནང་ཡོད་པའི་གནས་ཚུལ་གྱི་དེ་རིང་གི་གསར་འགྱུར་ཁག་དང། དེ་ནས་དམིགས་བསལ་གསར་འགྱུར་དང།

དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་སྤྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་རྩ་བཞི་གཟའ་པ་སངས་ཉིན་གྱི་དགོང་མོ་ཁེ་ན་ཌ་ནས་ཨ་མེ་རི་ཀའི་མི་ནེ་སོ་ཊ་སུ་ཕེབས་འབྱོར་གནང་ཡོད་ཅིང། བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་ཀུན་དགའ་ཉི་མ་ལགས་ཀྱིས་གཙོས་པའི་ཚོགས་སྐྱིད་ཁག་གི་རྒྱུན་ལས་རྣམ་པ་དང་ས་གནས་མི་མང་རྣམས་ཀྱིས་གནམ་ཐང་དུ་ཕེབས་བསུ་ཞུས་ཡོད་པ་དང། ཕྱི་དྲོ་ཆུ་ཚོད་ལྔ་པ་ལ་ས་གནས་བོད་མི་བརྒྱ་ཕྲག་ཁ་ཤས་ཀྱིས་སྤྱི་མཐུན་ཚོགས་པའི་ཚོགས་ཁང་དུ་འདུ་འཛོམས་བྱུང་བ་རྣམས་ལ་སྲིད་སྐྱོང་མཆོག་གིས་བཀའ་ཤག་སྐབས་བཅུ་དྲུག་པའི་སྲིད་ཇུས་དང་ལས་དོན་ཇི་གནང་ཐད་གསུང་བཤད་གནང་ཡོད་པ་རེད་གདའ། སྲིད་སྐྱོང་མཆོག་གིས་གསུང་བཤད་གནང་བའི་ནང་ཉེ་ཆར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ལ་ཆེད་དུ་ལས་དོན་སྙན་སེང་ཞུ་བར་བཅར་རྒྱུ་བྱུང་བ་དང་གོང་ས་རྒྱལ་བ་རིན་པོ་ཆེ་མཆོག་སྐུ་ཁམས་གསལ་ཐང་ཡིན་པ་སོགས་ངོ་སྤྲོད་གནང་གདའ། ལྷག་དོན་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་བརྟན་རྒྱུའི་ཞལ་བཞེས་སྨིན་སྩལ་བྱུང་ཡོད་ཀྱང་གཙོ་བོ་ནི་བོད་མི་རྣམས་ཀྱི་བསོད་ནམས་དང་ལས་དོན་བྱེད་ཕྱོགས་ལའང་རག་ལུས་ཡོད་པས་ཚང་མས་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་དང་མཐུན་པར་ཧུར་ཐག་འབད་བརྩོན་བྱ་དགོས་པའི་འབོད་སྐུལ་གནང་གདའ། སྲིད་སྐྱོང་མཆོག་གིས་ད་རུང་བོད་མིའི་སྒྲིག་འཛུགས་ཀྱི་འཆར་གཞི་དང་བཀའ་ཤག་གི་སྲིད་ཇུས་དང་ལས་དོན་སྐོར་གསུང་བཤད་གནང་ཡོད་ཅིང་མང་ཚོགས་ཀྱི་དྲི་བ་ཁག་ལ་བཀའ་ལན་གསལ་བཤད་གནང་སྟེ་དགོང་མོ་ཆུ་ཚོད་གསུམ་ལྷག་ཙམ་རིང་གསུང་བཤད་དང་དྲི་བ་དྲིས་ལན་གནང་གདའ། ས་གནས་བོད་རིགས་སྤྱི་མཐུན་ཚོགས་པའི་མཛད་རིམ་སྔོན་སྒྲིག་ལྟར་ན་སྤྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་རྩ་ལྔ་གཟའ་སྤེན་པའི་ཉིན་ས་གནས་བོད་རིགས་སྤྱི་མཐུན་ཚོགས་པས་སྲིད་སྐྱོང་མཆོག་དང་ལྷན་དུ་མང་ཚོགས་ལ་གསོལ་ཚིགས་ཞུ་རྒྱུའི་གསོལ་སྟོན་ཞིག་ཀྱང་གོ་སྒྲིག་གནང་ཡོད་པ་རེད་གདའ། དེ་བཞིན་ཕྱོགས་མཚུངས་ཁེ་ན་ཌའི་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་འཐུས་མི James Maloney མཆོག་གིས་སྤྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་རྩ་གཉིས་ཉིན་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ལ་ཁུལ་དེ་ལ་ཕེབས་བསུའི་ཆེ་བསྟོད་ཀྱི་སྣེ་ལེན་མཛད་སྒོ་ཞིག་གནང་ཡོད་པ་དང། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་སྣེ་ལེན་མཛད་སྒོ་དེ་ལ་ཕེབས་པའི་ཁེ་ན་ཌའི་གཞུང་གི་བློན་ཆེན་བཞི་ཚུད་པའི་གྲོས་ཚོགས་ཀྱི་འཐུས་མི་ཉི་ཤུ་རྩ་དྲུག་མཉམ་ཞུགས་གནང་ཡོད་པ་ཚོ་ལ་མཇལ་མོལ་དང་གསུང་བཤད་གནང་ཡོད་པ་མ་ཚད། སྲིད་སྐྱོང་མཆོག་གིས་ད་རེས་སྤྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་ནས་ཉིན་བཞི་རིང་ཁྱོན་ཁེ་ན་ཌའི་གྲོས་ཚོགས་ཀྱི་འཐུས་མི་སུམ་ཅུ་སོ་གཉིས་དང་ཕྱི་སྲིད་ལས་ཁུངས་ཀྱི་ཆབ་སྲིད་སྡེ་ཚན་གྱི་མི་སྣ་དང་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་རྒྱལ་སྤྱིའི་ཡར་རྒྱས་ཚན་པའི་གནད་ཡོད་འཐུས་མི་ཁག་ཅིག་དང་མཇལ་འཕྲད་གནང་ནས། རྒྱ་ནག་གཞུང་གི་གདུག་རྩུབ་སྲིད་ཇུས་བོད་པའི་ཆོས་དང་རིག་གཞུང་རྩ་མེད་གཏོང་བཞིན་པའི་གནད་དོན་ཁག་ནན་བརྗོད་གནང་བ་དང་ཆབས་ཅིག་ཁེ་ན་ཌའི་གཞུང་གིས་བོད་དོན་དུ་ཨ་རི་དང་གཅིག་གྱུར་གྱི་སྲིད་ཇུས་འཛིན་དགོས་པའི་རེ་འདུན་གནང་བར་བཀའ་མོལ་ལྷུག་པོ་བྱུང་བ་བྱང་ཨ་རིའི་སྐུ་ཚབ་དོན་གཅོད་རྣམ་རྒྱལ་མཆོག་གྲུབ་ལགས་ཀྱིས་ང་ཚོ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་དོན་ལ། ད་ལན་འདིར་དཔལ་ལྡན་སྲིད་སྐྱོང་མཆོག་ཕེབས་པའི་སྐབས་ལ་ཡང་ད་གཙོ་བོ་ཁེ་ན་ཌ་གཞུང་རེད་གྲོས་ཚོགས་ངོ་ཕྱོགས་ནས་ཨ་རི་གི་ད་ལྟ་བུ་ཏོ་བོད་དོན་ཐོག་ལ་ཡང་ཁྲིམས་འཆར་གི་ངོ་བོ་ཐོག་ནས་ན་རེད་དེ་ནང་བཞིན་ཕྱི་སྲིད་ལས་ཁུངས་ཀྱི་ད་བོད་ཀྱི་ཐོག་ལ་འཛིན་པའི་སྲིད་བྱུས་ཐོག་ལ་ཡིན་མིན་ནས་ཨ་ནི་ཨ་རི་དང་གཅིག་མཚུངས་ཡོང་ཡག་གི་སྒང་ལ་འབད་བརྩོན་བྱེད་དགོས་བྱས་ཨ་ནི་གཙོ་བོ་དེ་ད་ལྟ། ཨ་རིའི་གཞུང་གིས་ཉིས་སྟོང་ཉི་ཤུ་གི་ད་ལྟ་བོད་ཀྱི་སྲིད་བྱུས་དང་རྒྱབ་སྐྱོར་དང་འབྲེལ་བའི་ཐོག་ནས་ཁྲིམས་འཆར་ཡག་པོ་ཐེབས་ཆེད། དེའི་ནང་ལ་ཡང་གཙོ་བོ་གོང་ས་མཆོག་གི་ཡང་སྲིད་ཐད་ལ་ཡང་ཨ་རིའི་གཞུང་གི་སྲིད་བྱུས་ཀྱི་ལངས་ཕྱོགས་ཅིག་གཏན་འབེབས་བྱས་ཡོད་འདུག་དེ་ཁེ་ན་ཌ་ནས་ད་རིང་མིན་གྲོས་ཆོད་ཀྱི་ལམ་ནས་ན་རེད། དེ་ནང་བཞིན་ཡང་སྲིད་གཞུང་གི་ངོ་ཕྱོགས་ནས་དེའི་སྒང་ལ་ཡང་ལངས་ཕྱོགས་འཛིན་དགོས་ཡས་ཀྱི་སྒང་ལ་གལ་གནད་ཡི་སྒང་ལ་ཕར་ཚུར་གོ་བསྡུར་བྱས་རྗེས་གྲོས་ཚོགས་འཐུས་མི་ཚོ་གིས་དེ་ལ་ཡང་ཨ་ནི་ཅིག་མོས་མཐུན་དང་རྒྱབ་སྐྱོར་ཡོད་པའི་རྣམ་པ།

འཕྲོད་བསྟེན་གྱི་རྐྱེན་པས་དོན་གཅོད་ཀྱི་ལས་ཁུར་ནས་དགོངས་པ་ཞུས་དོན་ལྟར་བཀའ་ཤག་ནས་བཀའ་འཁྲོལ་སྨིན་སྩལ་བྱུང་རྗེས་ད་རེས་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་རྩ་གཉིས་ཉིན་སྐུ་ཚབ་དོན་གཅོད་མཆོག་ནས་དོན་ཁང་གི་དྲུང་ཆེ་དོན་གྲུབ་རྒྱལ་པོ་ལགས་སུ་ལས་འགན་རྩིས་སྤྲོད་གནང་ཡོད་པ་དང་སྐབས་དེའི་སྤྲོད་དཔང་དུ་ཕྱི་འབྲེལ་དྲུང་ཆེ་ཀརྨ་ཆོས་དབྱིངས་ལགས་ཕེབས་ཡོད་པ་དང་རྩིས་སྤྲོད་རྩིས་ལེན་ལེགས་གྲུབ་བྱུང་རྗེས་ལས་བྱེད་ཡོངས་ཀྱིས་དོན་གཅོད་མཆོག་ལ་མཐའ་མའི་ཕེབས་སྟོན་ཞུས་གདའ། ད་ནི་ལྡི་ལིའི་སྐུ་ཚབ་དོན་གཅོད་སྐུ་ངོ་བློ་བཟང་ཤཱ་སྟྲི་མཆོག་ནས་འཕྲོད་བསྟེན་གྱི་རྐྱེན་པས་དོན་གཅོད་ཀྱི་ལས་ཁུར་ནས་དགོངས་པ་ཞུས་ཡོད་པའི་སྐོར་ང་ཚོའི་རླུང་འཕྲིན་ཁང་ལ་གསུངས་དོན་ལ། ད་ད་ལོ་ཕྱི་ཟླ་དང་པོ་ནང་ལ་ང་དང་པོ་ཏ་རིག་བཅོ་ལྔ་བཅུ་དྲུག་ལ་ཨ་ནེ་ལྡི་ལི་དོན་གཅོད་ཨ་ནེ་ག་ཟེར་དགོས་རེད་ལས་འགན་འདུག་ཟེར་ནས།

ལོ་བཅུའི་སྐབས་གཉིས་རིང་དུ་ཞབས་ཞུ་ཞུས་རེད་ད་ཡིན་ན་ཡང་ཅིའི་ཁག་སོགས་བོད་མི་སྒྲིག་འཛུགས་ནང་དུ་དངོས་སུ་ཞུགས་བྱས་ཨ་ནེ་ཅིག་ལས་ཀ་ད་རུང་མུ་མཐུད་ནས་དེའི་སུ་ཞིག་མི་ཚེ་ལྷག་མ་དེ་བྱེད་ཐུབ་ན་བསམ་པ་དེ་འདྲའི་ཀུན་སློང་བཅངས་ཏེ་ཨ་ནེ་འདུག་ཟེར། དོན་གཅོད་ཀྱི་ཨ་ནེ་ལྡི་ལི་དོན་གཅོད་ཀྱི་ཨ་ནེ་འདི་ག་ཟེར་དགོས་རེད་ལས་འགན་དེ་མགོ་ནས་འདུག་ཞུས་པ་རེད་དེ་ནས་འདུག་བྱས་རྗེས་ཨ་ནེ་དཔའ་རུ་བྱས་ཏེ་ཨ་ནེ་ག་ཟེར་དགོས་རེད་གཟུགས་གཞི་ག་ཟེར་དགོས་རེད། འཕྲོད་བསྟེན་ཆ་ནས་ཨ་ནི་མ་བདེ་ཡང་བྱུང་སོང་བ་དེ་ནི་དེ་འདྲ་བྱས་ནས་དཔལ་ལྡན་སྲིད་སྐྱོང་མཆོག་ལ་བཀའ་བསྡུར་ཞུས་བཀའ་ཟུར་སྙན་སེང་ཞུས་རྗེས་ཨ་ནི། ཨ་ནི་ད་དེ་འདྲ་བྱེད་ཀྱི་འདུག་ཟེར་ཨ་ནི་ང་ད་མང་པོ་ཁ་ཚོན་རེ་རྒྱུན་རིང་པོ་ཨ་ནི་བསྡད་འདུག་ཟེར་མར་ཚུགས་སོང་སྙན་སེང་ཞུས་ཨ་ནི་ནི་དེ་འདྲ་བྱེད་ཀ་མ་ཞུས་མཐའ་མའི། ཨ་ནི་ད་ནི་སྤྱི་ཟླ་བཅུ་གཅིག་གི་ཚེས་ཉི་རྩ་བཞི་ཉིན་མོ་དེ་མཐའ་མར་བྱས་ནས་ཨ་ནི་ལས་མཚམས་བཞག་ཡ་དེ་འདྲ་བྱས་ནས་ཨ་ནི་བཀའ་ཤག་ནས་བཀའ་འཁྲོལ་ཐོབ་བྱས་འདུག་བྱུང་བ་རེད་རྩ་བའི་ད་ཁ་གསོ་རེ་གྱིས།

ཁོང་འདས་པའི་ལོ་མང་རིང་བོད་ཀྱི་དཔེ་མཛོད་ཁང་དང་བོད་མི་མང་སྤྱི་འཐུས་སོགས་སུ་སྤྱི་པའི་ཞབས་ཞུ་བསྒྲུབས་ཡོད་པ་རེད་གདའ། རྣམ་པ་ཚོས་ད་ལྟ་གསན་ཡུལ་ལས་བསྟན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་ཁག་རེད། དེ་ནས། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་རིང་མིན་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཅིག་ནས་བཅུ་བཞི་བར་ཁྱོན་ཉིན་གྲངས་བཞིའི་རིང་དུ་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནང་བཞུགས་ཞག་མཛད་རྒྱུའི་ཐུགས་གཏན་འཁེལ་ཡོད་པ་ལྟར་འབྲས་ལྗོངས་སུ་ཆིབས་བསྒྱུར་གནང་རྒྱུ་ལ་ས་གནས་སུ་གྲ་སྒྲིག་ཕལ་ཆེ་བ་ལེགས་གྲུབ་བྱུང་ཡོད་པ། འབྲས་ལྗོངས་གཞུང་གི་དྲིལ་བསྒྲགས་དྲུང་ཆེ་དང་གསར་འགོད་འབྲེལ་མཐུད་པ་ཀརྨ་སྒྲོལ་མ་གཡུ་མཚོ་ལགས་ཀྱིས་གསུངས་ཡོད་པའི་སྐོར་ཕྲན་ཚེ་དབང་ནོར་བུས་སྙན་སྒྲོན་ཞུས་པ་གསན་རོགས། གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་འབྲས་ལྗོངས་ནང་ཆིབས་བསྒྱུར་གནང་གི་ཡོད་པ་བཞིན་གྲ་སྒྲིག་ཕལ་ཆེ་བ་གྲུབ་ཟིན་ཡོད་པ། འབྲས་ལྗོངས་ཀྱི་དྲིལ་བསྒྲགས་དྲུང་ཆེ་དང་གསར་འགོད་འབྲེལ་མཐུད་པ་ཀརྨ་སྒྲོལ་མ་གཡུ་མཚོ་ལགས་ཀྱིས་གསུངས། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་འབྲས་ལྗོངས་མངའ་སྡེའི་གཞུང་ཕྱོགས་ནས་གསོལ་འདེབས་ཞུས་དོན་ལྟར་རིང་མིན་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཅིག་ནས་བཅུ་བཞི་བར་ཁྱོན་ཉིན་གྲངས་བཞིའི་རིང་དུ་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནང་བཞུགས་ཞག་མཛད་རྒྱུའི་ཐུགས་གཏན་འཁེལ་ཡོད་པ་དང་ལྷག་པར་དུ་འབྲས་ལྗོངས་གཞུང་གི་ནང་སྲིད་ལྷན་ཁང་གི་བཀོད་ཁྱབ་ལམ་སྟོན་འོག་ད་རེས་སྤྱི་ཚེས་ཉི་རྩ་གཅིག་དང་རྩ་གཉིས་ཀྱི་ཉིན་གྲངས་གཉིས་ཀྱི་རིང་དུ་འབྲས་ལྗོངས་གཞུང་གི་སྤྱི་ཁྱབ་དྲུང་ཆེ་ཝི་བི་པ་ཐག་ལགས་ཀྱི་སྣེ་ཁྲིད་འོག་འབྲེལ་ཡོད་ལྷན་ཁང་ཁག་གི་དྲུང་ཆེ་རྣམ་པ་ལྷན་འཛོམས་ཀྱིས ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གི་འབྲས་ལྗོངས་ནང་ཆིབས་བསྒྱུར་དང། སྐུ་ཡི་སྲུང་བྱའི་གྲ་སྒྲིག་གནང་ཕྱོགས་སོགས་དང་འབྲེལ་བའི་སྔོན་འགྲོའི་ཚོགས་འདུ་ཞིག་ཚུགས་ཡོད་པ་རེད། དེ་ནས་ང་ཚོ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་འབྲས་ལྗོངས་གཞུང་གི་དྲིལ་བསྒྲགས་དྲུང་ཆེ་དང་གསར་འགོད་འབྲེལ་མཐུད་པ་ཀརྨ་སྒྲོལ་མ་གཡུ་མཚོ་ལགས་སུ་ད་རེས་ཀྱི་ཚོགས་འདུ་དང་འབྲེལ་བའི་སྐོར་བཅར་འདྲི་ཞུས་པར་ཁོང་གིས།
དང་ཐོག་ངོས་རང་གིས་གོང་ས་མཆོག་ལ་གུས་ཕྱག་ཕུལ་བའི་ཐོག་ནས་ད་རེས་ཀྱི་ཉིན་གཉིས་ཀྱི་ཚོགས་འདུའི་ཐོག་གྲུབ་དོན་གཙོ་བོ་གོང་ས་མཆོག་གི་ཆིབས་བསྒྱུར་གྲ་སྒྲིག་དང་ཁོང་གི་བཞུགས་གནས་མགྲོན་ཁང་དང་ལྷག་པར་དུ་སྐུའི་སྲུང་བྱའི་གྲ་སྒྲིག་དང་གསུང་ཆོས་གནང་ཡུལ་སོགས་ཀྱི་གྲ་སྒྲིག་དེ་གྲུབ་འདོད་བྱུང་ཡོད་པ་རེད་ལ་ད་རེས་ཚོགས་འདུའི་ཐོག་འབྲས་ལྗོངས་གཞུང་དང་ས་གནས་བོད་མིའི་གཞུང་འབྲེལ་དང་གཞུང་འབྲེལ་མིན་པའི་ཚོགས་པ་ཁག་མཉམ་རུབ་ཀྱི་ཐོག་གནང་ཡོད་པ་དང། གང་ལྟར་ད་ལྟའི་ཆ་ལ་གོང་ས་མཆོག་གི་འབྲས་ལྗོངས་ནང་གི་ཆིབས་བསྒྱུར་གྱི་གྲ་སྒྲིག་ཕལ་ཆེ་བ་གྲུབ་ཟིན་ཡོད་པ་རེད་ཅེས་གསུངས་གདའ། དེ་ཡང་ཁོང་གིས། ད་རེས་གོང་ས་མཆོག་གི་བཀའ་ཆོས་ཞུ་ཆེད་འབྲས་ལྗོངས་ཙམ་མིན་པར་འཛམ་གླིང་གི་ས་ཕྱོགས་གང་ས་ནས་དད་ལྡན་ཆོས་ཞུ་བ་མང་པོ་ཞིག་ཕེབས་རྒྱུ་ཡིན་སྟབས་མངའ་སྡེ་གཞུང་ཕྱོགས་ནས་སྐུ་ཡི་སྲུང་བྱའི་གྲ་སྒྲིག་དང་ལྷག་པར་དུ་དཔལ་འབྱོར་རྩེད་ཐང་གསུང་ཆོས་ར་བའི་ནང་ཁྱོན་ཆོས་ཞུ་བ་སུམ་ཁྲི་ལྔ་སྟོང་ལྷག་གི་ཤོང་ཚད་ཡོད་པ་དང་ང་ཚོས་རེ་བ་ལ་ད་རེས་གོང་ས་མཆོག་གི་ཆིབས་བསྒྱུར་དེ་ལམ་ལྷོང་ལྡན་པ་ཞིག་དང་མི་མང་ཚང་མ་ལ་བདེ་སྐྱིད་འཕེལ་བའི་རེ་བ་དང་ཡིད་ཆེས་ཞུ་བཞིན་ཡོད་པ་གསུངས་གདའ། སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཉིས་ཉིན་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ནས་དཔལ་འབྱོར་རྩེད་ཐང་དུ་དད་ལྡན་མང་ཚོགས་ལ་རྒྱལ་སྲས་ལག་ལེན་སོ་བདུན་མའི་སྒོ་ནས་བཀའ་ཆོས་བསྩལ་གནང་མཛད་རྒྱུ་དང་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་བཞི་ཉིན་རྒྱ་གར་ནུབ་བྷེང་གྷལ་མངའ་སྡེའི་ས་ལུ་སྒ་རའི་ནང་ཡོད་པའི་དཔལ་ལྡན་སྲད་རྒྱུད་གྲྭ་ཚང་ནས་ཇི་ལྟར་གསོལ་འདེབས་ཞུས་པ་ལྟར་བྱང་སེམས་འབོགས་ཆོག་གི་ཐོག་ནས་ཆོས་འབྲེལ་བསྩལ་གནང་མཛད་རྒྱུ་བཅས་ཀྱི་མཛད་འཆར་ཡོད་པ་རེད་གདའ། ཅེས་དེ་རིང་གི་གསར་འགྱུར་བྱེད་སྟངས་དེ་ཚེ་དབང་ནོར་བུས་སྙན་སྒྲོན་ཞུས་ཚར་ལགས། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན་ཀྲུང་གོའི་བོད་རིག་པ་ཞིབ་འཇུག་ཁང་གི་རྒྱབ་ཤ་དཀར་པོའི་དེབ་དང་འབྲེལ་བའི་ཚོགས་འདུ་དེ་ལ་བོད་ནང་གི་དངོས་ཡོད་གནས་སྟངས་ཐོག་སྐད་ཆ་བཤད་མི་འདུག་ཅེས་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པས་འགྲེལ་བརྗོད་གནང་གདའ། དེ་ཡང་རྒྱ་ནག་གི་རྒྱལ་ས་པེ་ཅིང་དུ་ཉེ་ལམ་བཏོན་པའི་རྒྱབ་ཤ་དཀར་པོའི་དེབ་དང་འབྲེལ་ཏེ་སྤྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་རྩ་གཅིག་ཉིན་ཀྲུང་གོ་བོད་རིག་པ་ཞིབ་འཇུག་ལྟེ་གནས་ཁང་གིས་གོ་སྒྲིག་བྱས་ཏེ་དུས་རབས་གསར་པའི་ཏང་གི་བོད་སྐྱོང་བྱེད་ཇུས་ཀྱི་ལག་ལེན་དང་དེའི་ལོ་རྒྱུས་རང་བཞིན་གྱི་གྲུབ་འབྲས་ཀྱི་མཐོ་རིམ་གླེང་སྟེགས་ཟེར་བ་ཞིག་ཚུགས་ནས་རྒྱབ་ཤ་དཀར་པོའི་དེབ་ཀྱི་ནང་དོན་གུང་ཁྲན་ཏང་གི་སྲིད་ཇུས་སྤྱི་དང་ལྷག་པར་དུ་ཞི་ཅིན་ཕིང་གི་འགོ་ཁྲིད་དེ་བོད་ནང་ཕྱོགས་གང་ཐད་ནས་ཡར་རྒྱས་ཕན་འདོགས་བྱུང་ལུགས་སོགས་དྲིལ་བསྒྲགས་དང་དེབ་ཀྱི་ནང་དོན་འགྲེལ་བརྗོད་ཤུགས་ཆེ་བྱས་ཡོད་ནའང་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ཀྱིས་རྒྱབ་ཤ་དཀར་པོའི་དེབ་ཀྱི་ནང་ཅི་བཤད་ལ་མ་ལྟོས་པར་རྒྱ་ནག་གཞུང་གིས་བོད་ནང་མཁྲེགས་འཛིན་གྱི་སྲིད་བྱུས་སྔ་མུས་བཞིན་འགྱུར་བ་བཏང་མེད་པ་དང་ཀྲུང་གོའི་བོད་རིག་པ་ཞིབ་འཇུག་ཁང་གི་རྒྱབ་ཤ་དཀར་པོའི་དེབ་དང་འབྲེལ་བའི་ཚོགས་འདུ་དེ་ལ་བོད་ནང་གི་དངོས་ཡོད་གནས་སྟངས་ཐོག་སྐད་ཆ་བཤད་མི་འདུག་ཅེས་འགྲེལ་བརྗོད་གནང་གདའ།
གང་ལྟར་ངེད་དང་རྒྱབ་ཤ་དཀར་པོ་དེས་ང་ལ་དཀའ་ངལ་ཆེན་པོ་ཞིག་ཆགས་བསྡད་ཀྱི་ཡོད་རེད་རྒྱ་ནག་གཞུང་ངོས་ནས་བོད་སྒང་ལ་ལྟ་སྟངས་དང་ལངས་ཕྱོགས་འཛིན་སྟངས་དེ་སྔར་བཞིན་མཁྲེགས་འཛིན་གྱི་སྲིད་ཇུས་ལག་བསྟར་བྱེད་པ་དེ་བྱེད་མུས་རེད། ཨ་ནེ་ད་རེས་ཚོགས་འདུ་དེའི་ནང་ལ་གི་ཚོགས་འདུ་ཚོགས་པ་ཡིན་ནའི་གལ་ཏེ་དོན་དག་ངོ་མ་བོད་ནང་གི་གནད་དོན་ཚོ་ག་རེ་ཡིན་པ་དངོས་ཡོད་ཀྱི་གནས་སྟངས་དེ་སྒང་ལ་ཨ་ནེ་བཀའ་མོལ་གནང་མི་འདུག་ཅེས་དེ་ཞུ་འདོད་བྱུང་འདུག་ཅེས།
རྒྱ་ནག་གཞུང་གི་རྒྱབ་ཤ་དཀར་པོའི་དེབ་ཀྱི་ནང། དུས་རབས་གསར་པའི་ཏང་གི་བོད་སྐྱོང་བྱེད་ཇུས་སྣེ་ཁྲིད་འོག་བོད་ལྗོངས་ཀྱི་དཔལ་འབྱོར་དང་རིག་གནས་མི་རིགས་ཆོས་ལུགས་བདེ་འཇགས་འབྱུང་ཁམས་སྲིད་སྐྱོང་སོགས་བྱ་གཞག་ཁག་ལ་ཕྱོགས་ཡོངས་ནས་ཡར་ཐོན་དང་ལོ་རྒྱུས་རང་བཞིན་གྱི་གྲུབ་འབྲས་ཐོབ་པར་ཕྱོགས་བསྡོམས་བྱས་ལུགས་དང། བོད་ལྗོངས་ཀྱི་ལས་དོན་ཡག་པོ་དང་སྒྲུབ་པ་དང་བོད་ལྗོངས་ཡུན་རིང་བདེ་འཁོད་དང་སྤུས་ཚད་མཐོ་བའི་འཕེལ་རྒྱས་ཀྱི་ལེའུ་མུ་མཐུད་རྩོམ་བཞིན་ཡོད་པ་སོགས་བྲིས་ཡོད་པའི་སྐོར་རྒྱབ་ཤ་དཀར་པོའི་དེབ་ཀྱི་མཐོ་རིམ་གླེང་སྟེགས་དེ་ལ་ཤུགས་ཆེ་བཞེས་འོང་ནའང་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་མགོན་པོ་དོན་གྲུབ་ལགས་ནས་ད་ལྟའི་བོད་ནང་གི་གནས་སྟངས་ཧ་ཅང་འཛའ་དྲག་དང་ལྷག་དོན་དུ་རྒྱ་ནག་གི་བོད་སྡེ་རྒྱ་སྡེ་ལ་བསྒྱུར་བའི་སྲིད་ཇུས་འདྲ་མིན་འོག་བོད་ནང་གཞི་རྩའི་འགྲོ་བ་མིའི་ཐོབ་ཐང་རྩ་བ་ནས་མེད་པས་ཚོགས་འདུ་དེ་ནི་རྒྱ་ནག་གཞུང་གི་འཁྱོག་གཏམ་གྱི་ལེ་ཚན་ཞིག་རེད་ཅེས་འགྲེལ་བརྗོད་གནང་གདའ། ཡང་རྒྱ་ནག་གཞུང་གིས་ལྷ་ས་གོང་དཀར་གནམ་ཐང་བརྒྱུད་ད་ལོ། འགྲུལ་བ་མི་གྲངས་ས་ཡ་ལྔ་ལྷག་སྣེ་ལེན་བྱས་ལུགས་བཤད་ཡོད་ཀྱང་ཨ་རིའི་རང་དབང་ཁང་པའི་སྙན་ཐོའི་ནང་བོད་འདི་འཛམ་གླིང་ནང་ཆེས་དམ་དྲག་ཆེ་ཤོས་ཡིན་པ་གསལ་སྟོན་གནང་ཡོད་ལ། རྒྱ་ནག་གི་གནད་དོན་དབྱེ་ཞིབ་པས་རྒྱ་ནག་གཞུང་གིས་བོད་ནང་ལྟ་སྲུང་དོ་དམ་བྱེད་ཤུགས་ཆེ་རུ་གཏོང་བའི་སྲིད་ཇུས་འཛིན་བཞིན་ཡོད་པ་འགྲེལ་བརྗོད་གནང་གདའ། ལྷ་ས་གོང་དཀར་གནམ་ཐང་དེ་ནི་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་ལྔ་ལོ་ལ་འགོ་བཙུགས་ནས་འདས་པའི་ལོ་ངོ་བཅུ་ཕྲག་འགའ་རེ་དེ་དག་གི་རིང་ལ་གོང་དཀར་གནམ་ཐང་ནས་རྒྱ་ནག་རྒྱལ་ཡོངས་ཀྱི་གྲོང་ཁྱེར་ཆེ་འབྲིང་བར་གསུམ་གྱི་འགྲིམ་འགྲུལ་གྱི་འབྲེལ་ལམ་ཇེ་ཆེར་འཕེལ་བཞིན་ཡོད་ཚུལ་བཀོད་ཡོད་པ་རེད། ཡིན་ནའང་ཨ་རིའི་རང་དབང་ཁང་པས་ད་ལོ་བཏོན་པའི་སྙན་ཐོའི་ནང་བོད་ནི་འཛམ་གླིང་ནང་ནས་རང་དབང་ཆུང་ཤོས་སུ་ངོས་འཛིན་ཐེར་འདོན་བྱས་ཡོད་པ་དང། བོད་ནང་གི་རང་དབང་གི་གནས་སྟངས་སྡུག་པོ་ཡོད་པ་གཏན་ནས་འགྱུར་བ་མེད་པ་རང་འཇགས་གནས་པའི་ཁ་ལ། རྒྱ་ནག་གཞུང་གིས་བོད་ཕྲུག་རྣམས་ལ་བོད་ཀྱི་སྐད་ཡིག་ཐོག་ལ་སློབ་སྦྱོང་མི་སྤྲོད་པའི་སྲིད་ཇུས་འཛིན་བཞིན་ཡོད་པ་མ་ཟད་བོད་མིའི་རང་དབང་ལ་མུ་མཐུད་ནས་རྩིས་མེད་རྡོག་རོལ་ཚབས་ཆེ་གཏོང་བཞིན་ཡོད་པ་སོགས་བཀོད་གདའ། དེ་ནས་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཟེར་བའི་ལེ་ཚན་ནང་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་ལྔ་ལོའི་སྤྱི་ཟླ་གསུམ་པའི་ཚེས་བདུན་ཉིན་རྡ་རམ་ས་ལའི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་ཆོ་འཕྲུལ་སྨོན་ལམ་གྱི་གསུང་ཆོས་སྩལ་བའི་ཚན་པ་དང་པོ་ཞིག་གི་དགོངས་དོན་ཧོར་གཙང་འཇིགས་མེད་ལགས་ཀྱིས་མཚམས་སྦྱོར་ཞུས་པ་གསན་རོགས། མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ། འདི་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། དེ་རིང་གི་ལེ་ཚན་འདིའི་ནང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་ལྔ་ལོའི་ཟླ་བ་གསུམ་པའི་ཚེས་བདུན་ཉིན། རྡ་རམ་ས་ལ་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ། ཆོ་འཕྲུལ་སྨོན་ལམ་གྱི་གསུང་ཆོས་སྩལ་འདུག་པའི། ཚན་པ་དང་པོ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། བོད་ཀྱི་ནང་པའི་ཆོས་ལ་དོ་སྣང་དང་དད་མོས་ཡོད་མཁན་ཞིག་ཡིན་ཕྱིན། ས་དགེ་བཀའ་རྙིང་གི་ཆོས་བརྒྱུད་གང་ཞིག་གི་རྗེས་སུ་འབྲངས་མིན་ལ་འབྲེལ་བ་མེད་པར། ཞོགས་པ་རེ་རེ་བཞིན་སྐྱབས་འགྲོ་བཞི་སྐོར་དུ་གྲགས་པ་སྟེ། སངས་རྒྱས་ཆོས་དང་ཚོགས་ཀྱི་མཆོག་རྣམས་ལ། བྱང་ཆུབ་བར་དུ་བདག་ནི་སྐྱབས་སུ་མཆི། བདག་གིས་སྦྱིན་སོགས་བགྱིས་པ་འདི་དག་གིས། འགྲོ་ལ་ཕན་ཕྱིར་སངས་རྒྱས་འགྲུབ་པར་ཤོག། ཞེས་སོགས་སྐྱོར་འདོན་བྱེད་ཀྱི་ཡོད་པ་དང། བླ་སྤྲུལ་མཁན་པོ་སྔགས་འཆང་དགེ་བཤེས་སུ་ཞིག་གིས་ཆོས་ཚན་གཅིག་ཙམ་གྱི་ལུང་གནང་གི་ཡོད་པ་སོགས་ཆོས་དང་འབྲེལ་བའི་བྱ་བ་གང་ཞིག་བརྩམས་པའི་ཐོག་མར་ཚིགས་བཅད་འདི་དག་ངེས་པར་དུ་གསུང་གི་ཡོད་པ་ལྟ་བུ་ཡིན་ལ། ཚིགས་བཅད་འདིའི་དོན་དག་ནི་ཤིན་ཏུ་རྒྱ་ཆེ་ཞིང་གཏིང་ཟབ་པ་ཞིག་ཡིན་ཏེ། སུ་ཞིག་ནང་པ་སངས་རྒྱས་པ་ཡིན་པ་དང་མིན་པའི་ཚད་ནི། སྙིང་ཐག་པ་ནས། སྐྱབས་གནས་དཀོན་མཆོག་གསུམ་ལ། སྐྱབས་སུ་འགྲོ་མིན་གྱི་སྒོ་ནས་འཇོག་གི་ཡོད་པ་དང། སྐྱབས་སུ་སོང་དང་མ་སོང་ཞེས་པའི་དོན་ནི། རང་ཉིད་འཁོར་བ་དང། ངན་སོང་གི་སྡུག་བསྔལ་ལ་འཇིགས་སྐྲག་སྐྱེ་བ་དང། དཀོན་མཆོག་རྣམ་པ་གསུམ་ལ། ང་ཚོ་སྡུག་བསྔལ་དེ་དག་ལས་སྐྱོབ་པའི་ནུས་པ་ཡོད་པར་ཡིད་ཆེས་པ་སྟེ། མདོར་བསྡུས་ན། འཇིགས་སྐྲག་དང་ཡིད་ཆེས་གཉིས་ཀྱི་སྒོ་ནས་སྐྱབས་སུ་འགྲོ་དགོས་པ་དང། དེ་ཡང་སྐྱབས་སུ་འགྲོ་བའི་ཡུལ་དཀོན་མཆོག་གསུམ་ནི། སངས་རྒྱས་དང་ཆོས། དགེ་འདུན་རྣམ་པ་གསུམ་ཡིན་ལ། དེ་ཡང་སངས་རྒྱས་ནི། ནང་པ་རྣམས་ཀྱི་བསྟན་པའི་བདག་པོ་སྟེ། ནང་པའི་བསྟན་པ་གསར་བསྐྲུན་མཛད་པ་པོ་དེ་ཉིད་ཡིན་ཕྱིར། སྐྱབས་སྟོན་པ་པོ་ཡིན་པ་དང། ཆོས་དཀོན་མཆོག་ཏུ་འབོད་པ་ནི། འགོག་བདེན་དང། ལམ་བདེན་གང་རུང་གིས་བསྡུས་པའི། འཕགས་རྒྱུད་ཀྱི་མངོན་རྟོགས་ལ་ཟེར་གྱི་ཡོད་པ་སྟེ། དེ་ཡང་འཕགས་རྒྱུད་ཀྱི་སྒྲིབ་པ་སྤངས་ཙམ་གྱི་ཆ་འམ་སྒྲིབ་པ་དང་བྲལ་བའི་ཡོན་ཏན་དེ་ལ་འགོག་བདེན་ཟེར་གྱི་ཡོད་པ་དང། སྒྲིབ་པ་གང་ཞིག་སྤོང་བྱེད་ཀྱི་གཉེན་པོར་གྱུར་པའི་མངོན་རྟོགས་དེ་ལམ་གྱི་བདེན་པ་ཡིན་ལ། སྐྱབས་དངོས་གཞི་ལ་འགོག་ལམ་གྱིས་བསྡུས་པའི་འཕགས་རྒྱུད་ཀྱི་མངོན་རྟོགས་འཇོག་གི་ཡོད། ད་དུང་ནང་པའི་ཆོས་ཀྱི་གླེགས་བམ་རྣམས་ཀྱང་འཇིག་རྟེན་ཐ་སྙད་པའི་ཆོས་དཀོན་མཆོག་གམ། ཡང་ན་ཀུན་རྫོབ་པའི་ཆོས་དཀོན་མཆོག་ལ་བཞག་ན་འགྲིག་གི་ཡོད་པ་སྟེ། མདོར་བསྡུས་ན། སངས་རྒྱས་ལ་མཁྱེན་བརྩེ་ནུས་གསུམ་གྱི་ཡོན་ཏན་གང་ཞིག་ཡོད་ཀྱང། དེ་ཉིད་ང་ཚོའི་སེམས་རྒྱུད་ལ་འཕོ་བར་བྱས་ཏེ། ང་ཚོ་སྐྱབས་ཐོབ་མེད་པར། ང་ཚོ་རང་ངོས་ནས་དགེ་སྡིག་སྤང་བླང་བྱེད་པའི་སྟོབས་ཀྱིས། རང་གི་སེམས་རྣམ་པར་གྲོལ་བར་བྱ་དགོས་པའི་དབང་གིས། སངས་རྒྱས་བཅོམ་ལྡན་འདས་ཀྱིས་རང་ཉིད་རང་གི་མགོན་དང་སྐྱབས་གཉིས་ཀ་ཡིན་པར་གསུངས་པར་མཛད་པ་དེ་ཡིན། ཁ་དོག་མ་ཡུང་བ། ཁ་དོག་མ། ཁ་དོག་ཉག་ག་དེ་ནི་བྱུག་སྟེ་ཡུག་འདྲུལ་བ།

ད་ལྟ་ནམ་རྒྱུན་ང་རང་ཚོ་ཅིག་འདོན་པ་འདོན་ཡག་ཡིན་ནི་རེད་ཅིག་ཁ་འདོན་བྱས་ཡག་ཡིན་ནི་རེད་ཅིག་ག་དུས་ཡིན་ན་ཡང་ཨ་ནི་འགོ་ལ་ཡང་སངས་རྒྱས་ཆོས་ཚོགས་མ་དེ་འདོན་གི་ཡོད་ཨ་རེད། འདི་ཨ་ནི་ཞེ་དྲགས་ཀྱི་དོན་དག་རྒྱ་ཆེན་པོ་ཡིན་པ་རེད་ནང་པ་སངས་རྒྱས་པའི་ཆོས་ཀྱི་དོན་དག་པའི་ཆ་ཚང་ལོག་དེ་ནང་ལ་དག་སྡོད་ཡོང་གི་ཡོད་ཨ་རེད་སྙིང་པོ་དེ་ཚུད་སྡོད་ཡོང་གི་ཡོད་ཨ་རེད། དེ་ག་འདྲ་རེད་ཟེར་ལབ་ན། སངས་རྒྱས་ཆོས་དང་ཚོགས་ཀྱི་མཆོག་རྣམས་ལ་བྱང་ཆུབ་བར་དུ་བདག་ནི་སྐྱབས་སུ་མཆི་ཟེར་ཡག་གི། ཚིག་རྐང་པ་གཉིས་པོ་དེ་གི་སྐྱབས་འགྲོ་ཟེར་ཡག་དེ་བཤད་གི་ཡོད་ཨ་རེད། སྐྱབས་འགྲོ་ཟེར་ཡག་དེ་ག་རེ་ཟེར་ལབ་ན་སྐྱབས་ཟེར་ལབ་ན་ཅི་ག་ད་ཅིག་སོ་སོ་ཨེ་རེད་འཇིགས་པ་ཅིག་ད་ཨེ་ནི་བི་གའི་རྫ་བྲག་གི་ངམ་གྲོག་རུ་ཅིག་གི་ཡོམ་པའི་ཁ་ཐུག་ལ་ཡ་ད་དེ་ལ་རོགས་བྱེད་མཁན་ཡོད་ད་དེ་ནས་ཡ་སྐྱོབས་མཁན་འོ་ཡ་ག་ད་འཇིགས་པ་དེ་ལས་ཐར་བ་བྱེད་མཁན་ཅིག་ལ་ཡ་སྐྱབས་ཟེར་གི་ཡོད་རེད། ཁོ་རང་ང་རང་ཚོ་ཉི་མས་ཚིག་བསྡད་པའི་ཁ་ཐུག་ལ་ཡ་ཨེ་ནས་གྲིབ་ནག་ལ་སྐྱབས་བཅོལ་གི་ཡོད་རེད་རང་ཨེ་ནས་ཞིག་ཚ་གདུག་ཤ་ཚིག་བསྡད་པའི་ཁ་ཐུག་ལ་ཚ་གདུག་ཚིག་ཁ་སྐོམ་བསྡད་པའི་ཁ་ཐུག་ལ་ཡ་ཆུ་གྲང་མོ་ཞིག་བཏུང་ཨ། ཆང་ཞིག་རག་ན་ཆང་བཏུང་ཆང་མ་རག་ན་ཆུ་ཞིག་བཏུང་བྱས་ཨོ་དེ་ཞེ་ཨེ་དེ་ཨེ་ནས་ཁ་ངོམ་པས་ཁ་སྐོམ་པའི་ཁ་ཐུག་ལ་ཡ་ཨེ་ནས་ཆང་ངམ་ཡང་ན་ཆུ་ལ་ཡ་སྐྱབས་བྱེད་གི་ཡོད་རེད་ཨེ་ནས་ཆང་གཅིག་བཏུང་གཉིས་བཏུང་གསུམ་བཏུང་ཡང་དུས་ཚོད་ནས་ཨེ་ནས་ཆང་མ་རག་ན་སྡོད་མ་ཐུབ་དེ་འདྲ་བྱེད་གི་འདུག་བ་མི་ཁ་ཤས།

སྙན་མ་དཀར་ཤོས་ཤིག་ས་ལ་ཡ། ཨེ་ནི། བློ་ཞིབ། དཀར་ཤོས་མ་དཀར་བོ་ཆེན་པོའི་ཁ་ཐུག་ལ་ཉི་མ་དཀར་བོ་ཆེན་པོའི་ཁ་ཐུག་ལ་ཨེ་ནི་བླུགས་གཟུགས་ཀྱང་ངས་མང་དུ་མང་དུ་འདུག་གི། ཨེ་ངས་དེ། བྱ་སླར་བཏང་ན་ཡག་པོ་རེད་བྱ་ག་བོ་བཏུང་རྒྱུ་བ་མ། མ་བཏུང་ན་ཤེས་པ་རེད། ཞུ་གོ། ཡང་ན་ཛབ་ཀྲ་ཁ་ཤས་ཀྱི་སྟབས་བློ་མ་སྐྱབས་ལ་བློ་སྐྱབས་ཤིག་བྱ་སླར་བཏང་གི་གདའ་ཟིག་འདུག་ས། བྱས་ཏེ་ག་གདའ་ཨེ་རེད། འོ་བྱས་ནས་ཨེ་ནི། སྐྱབས་ལབ་སྟེ་ག་ད་ཅིག་འཇིགས་པ་གཅིག་གིས་མ་དད་རུ་མ་གྱིས་པར་ཞུན་དུ་བྱ་ནས་དེ་ལས་ཐར་བར་བྱེད་མཁན་བྱེད་མཁན་ཡིན་ནི་རེད་ད་ག་ད་དེ་ལས་སྐྱོབ་མཁན་གཅིག་ལ་ཡང་སྐྱབས་ཟེར་གི་ཡོད་རེད། སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སྐྱབས་གནས་དཀོན་མཆོག་རྣམ་པ་གསུམ་ལས། དགེ་འདུན་དཀོན་མཆོག་ནི་སྐྱབས་སྒྲུབ་པའི་ཟླ་གྲོགས་ཏེ། རིག་པ་དང། གྲོལ་བའི་ཡོན་ཏན་བརྒྱད་དམ། ཡང་ན་དེ་དག་གང་རུང་གི་ཡོན་ཏན་ཡོད་མཁན་གྱི། འཕགས་པའི་གང་ཟག་དེ། དགེ་འདུན་དཀོན་མཆོག་དངོས་གཞི་ཡིན་པ་དང། སྤྱིར་བཏང་གི། དགེ་ཚུལ་སློང་སོགས། རབ་བྱུང་གི་སྡོམ་པ་དང་ལྡན་པའི། དགེ་འདུན་བཞི་སྡེ་ལྟ་བུ་ལ། ཐ་སྙད་པའི་དགེ་འདུན་དཀོན་མཆོག་གམ། ཡང་ན་ཀུན་རྫོབ་པའི་དགེ་འདུན་དཀོན་མཆོག་དང། དགེ་འདུན་དཀོན་མཆོག་བཏགས་པ་བར་ངོས་འཛིན་བྱ་རུང་བ་ཞིག་ཡིན་ལ། གོང་གི་ཚིགས་བཅད་དེའི་ནང་གི། ཚོགས་ཀྱི་མཆོག་ཅེས་པ་དེས་དགེ་འདུན་དཀོན་མཆོག་སྟོན་གྱི་ཡོད། གང་ལྟར་མདོ་དོན་གྱི་སྙིང་པོ་ནི། སྐྱབས་བྱ་དང་སྐྱོབ་བྱེད་ཀྱི་རྣམ་གཞག་ཇི་ལྟར་འོང་བ་ཡིན་ནམ་ཞེ་ན། མི་དང་དུད་འགྲོ་སུ་ཞིག་ཡིན་རུང་དཀའ་ངལ་དང། འཇིགས་སྐྲག་གིས་ཉེན་པའི་ཚེ་ན་དཀའ་སྡུག་དང། འཇིགས་ཉེན་དེ་ལས་ཐར་བའི་ཐབས་སུ་སྐྱབས་གང་ཞིག་འཚོལ་གྱི་ཡོད་པ་སྟེ། ཆེ་ས་ནས་མི་ཞིག་ཇག་པ་ལྟ་བུའི་ཚེ་སྲོག་ལ་རྒོལ་མཁན་བྱུང་སྐབས་སྲོག་སྐྱོབ་རོགས་ཞེས་སྐད་ངན་འདོན་པར་བྱེད་པ་དེ་ཡང་སྲོག་འཆོར་བའི་ཉེན་ཁ་ལས་སྐྱོབ་མཁན་ཞིག་ལ་རེ་བ་རྒྱག་གི་ཡོད་པ་དེ་ཡིན་ལ། ཆུང་ས་ནས་ཚ་བས་གདུང་བའི་ཚེ་ན་བསིལ་གྲིབ་ལ་སྐྱབས་བཅོལ་བ་དང། གཟུགས་ཕུང་ལ་ན་ཚ་གང་ཞིག་གིས་ཉེན་པའི་ཚེ་ན་སྨན་ཟ་བ་སོགས་དེ་དག་ཆེས་མང་པོ་ཞིག་རང་གི་ཚེ་སྲོག་དང། འཇིགས་སྐྲག་གི་སྡུག་བསྔལ་སེལ་ཐབས་སུ་གཞན་ལ་སྐྱབས་བཅོལ་བ་ཇི་ལྟ་བ་བཞིན་དུ་མི་སུ་ཞིག་གིས་སྡུག་བསྔལ་གྱི་བདེན་པའམ་འཁོར་བའི་ཉེས་དམིགས་མཐོང་ནས་དེ་དང་ཁ་འབྲལ་འདོད་ཀྱི་བློ་སྐྱེ་བ་དེ་ལ་ཐར་པ་དོན་གཉེར་གྱི་བློ་ཟེར་གྱི་ཡོད་པ་དང། འཇིག་རྟེན་འདིའི་ཐོག་གི་མི་ཚེ་འདི་དང་འབྲེལ་བའི་དཀའ་སྡུག་འཇིགས་སྐྲག་ཡོད་ཚད་ཀྱིས་ཡིད་བྱུང་ཞིང། དེ་ལས་ཐར་འདོད་ཀྱི་བློ་སྐྱེ་བའི་སྟོབས་ཀྱིས། རང་ཉིད་ལ་སྐྱོབ་པར་ནུས་པའི་ཞིང་དམ་པ་ཞིག་ལ་བློས་བཀལ་ཏེ། སྐྱོབ་རེ་བྱེད་པ་དེ་ལ། སྐྱབས་སུ་སོང་བར་བཤད་པ་དེ་ཡིན་ལ། དེ་འདྲའི་དབང་གིས་ནང་པ་ལ་འཇུག་པའི་སྒོ་སྐྱབས་འགྲོ་དང། ཐར་པ་ལ་འཇུག་པའི་སྒོ་ངེས་འབྱུང། ཐེག་ཆེན་ལ་འཇུག་པའི་སྒོ་སེམས་བསྐྱེད་དང། གསང་སྔགས་ལ་འཇུག་པའི་སྒོ་དབང་ཞེས་ཡོངས་སུ་གྲགས་པ་དེ་ཡིན་ལ། གནས་བརྟན་བཤད་མ་འཁོར་ཏེ་ཁྲི་ཐོག་དང་གདན་ཐོག་ན་གདུལ་བྱ་སློབ་མ་མང་པོ་ལ་ཐར་པ་དང། ཐམས་ཅད་མཁྱེན་པའི་སར་སྒྲོལ་བྱེད་ཀྱི་འཆད་རྩོད་རྩོམ་གསུམ་གང་ཞིག་གནང་གི་ཡོད་རུང། རང་གི་རྒྱུད་ན་སྐྱབས་འགྲོ་མེད་པས་ནང་པའི་ཆོས་སྒོར་མ་ཚུད་པ་ཡོད་ཚུལ་སོགས་དམ་པ་གོང་མ་རྣམས་ཀྱིས་ནན་ཏན་གྱིས་གསུང་གི་ཡོད་པ་དེས་ན། སྐྱབས་སུ་འགྲོ་བ་འདི་ཉིད་ཆེས་གལ་འགངས་ཆེན་པོ་ཡིན་པའི་གལ་ཆེན་གྱི་རང་བཞིན་བསྟན་པ་དེ་ཡིན་ལ། ད་བར་དེ་འདྲའི་གི་སྐྱབས་འགྲོ་ཟེར་འགྲོ་ཟེར་བ་དེ་སོང་བའི་དོན་རེད་དང་དོང་བ་དང་སོང་བ་གང་འདྲ་ཡིན་ན་ཨེ་ནི། སྐྱབས་སུ་འགྲོ་བ་ཟེར་ལབ་དུས་སྐྱབས་དེ་ལ་ཡར་བློ་འགྲོ་བའམ་སྐྱབས་དེ་ལ་བློ་ཕྱོགས་པ་སྐྱབས་དེའི་རྗེས་སུ་བློ་གཏོང། དེ་དག་དེ་འདྲ་ཡིན་དུས་རྩ་ནས་སྐྱབས་འགྲོ་ཟེར་བ་ཡིན་པ་རེད། ད་འོ་ན། ཨོ། ཨེ་ནི་སྐྱབས་འགྲོ་ཟེར་ཡག་གི་དོན་དག། ཨེ་ནི། གང་དག་ཞིག་མ་སྐྱིད་པ་ཞིག་དང་ཁ་ཆག་སྣ་རལ་ཞིག་གི་གྲ་མ་འགྲིག་ཡོད་པའི་ཁ་ཐུག་ལ་ཡ་ཨེ་ནི། ཨོ། དེ་ལས་སྐྱོབ་མཁན་གྱི་ད་སྐྱབས་ཅིག་སྤྱིར་མེད་ན་ད་ག་རེ། ཡོད་པ་ཡིན་ན་ད་འོ་སྐྱབས་དེ་འདྲ་ཞིག་བཙལ་ནི་དེ་ལ་ཡར་སྐྱབས་བཅོལ་བ་ཡིན་ན་ཨེ་ནི་ཁོ་ར། ཞིག་སོ་སོའི་ནུས་པ་འདྲ་བོ་དེ་ལས། ཨེ་ནི། ག་ཟེར་དགོས་རེད་བོད་སྐད། ད་ཚད་སོ་སོའི་ནུས་པའི་ཚད་འདྲ་བོ་ཁོ་ལས་བརྒལ་འདྲ་ཅིག་གི་འགལ་རྐྱེན་ཅིག་འཕྲད་ཡོད་པའི་ཁ་ཐུག་ལ་ཡ། ད། ག་ད་ཅིག་རྒྱབ་གཉེར་ས་འདྲ་བོ་ཞིག་ཡོད་པ་ཡིན་ན། ཨེ་ནི་སོ་སོ་བློ་གཏད་ཡོང་དགོས། ཨེ་ནི་ཞིག་སོ་སོས་ནི་ཐབས་ཤེས་མི་ཐུབ། ཨེ་ནི་མགོན་སྐྱབས་གང་ཡང་མེད་ན་རྒྱབ་གཉེར་ས་འདྲ་བོ་ཞིག་གང་ཡང་མེད་ན། ཨེ་ནི་དཔལ། ཅིག་ག་ཟེར་དགོས་རེད་པས། སོ་སོ་སོ་པས་ནི་སེམས་མ་སྐྱིད་པ་ཅིག་དང་ཞེད་པོ་ཅིག་གིས་ནི་དངངས་སྐྲག་ཡོང་བསྡད་ཀྱི་རེད་བ། ད་དེ་འདྲ་ཡིན་དུས་རྩ་ནས། གང་ལྟར་ང་རང་ཚོའི། ཧུམ། ཨོ་ཡ། ཅིག་ཕུང་པོ་ལྔ་ལ་ཕུང་པོ་ལྔའམ་ཕུང་པོ་བཞི་ལ་བརྟེན་ནས་བཏགས་པའི་ང་ཙམ་ཟེར་ནས་ད་གང་ལྟར་ངའམ་བདག་གམ་གང་ཟག་ཟེར་ནས། ང་རང་ཚོས་ད་ཅིག་ངའོ་སྙམ་པ་སྐྱེ་མཁན་ཞིག་འདུག་བ། མི་གཙོ་བོར་གྱུར་པའི་གང་དག་ཅིག་སྲོག་ཆགས་འདི་ཐམས་ཅད་ལོག་ལ་ཡ། ཨེ་ནི། ངའོ་སྙམ་པའི་བློ་ཅིག་ལྷན་སྐྱེས་ལ་ཅིག་ཤར་ཡོང་གི་ཡོད་རེད། ང་ཅིག་ཡོད་ཡོད་ཐག་ཆོད་ཡིན་པ་རེད། ང་ཡོད་པ་དེ་ཡི་སྟེང་ནས། ཨེ་ནི། ང་དེ་ཉིད་བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པ་ཅིག་རང་གི་ངང་གིས་ཡོང་གི་ཡོད་རེད། ཨོ་གཞི་རྩ་དེ་ཡི་ཐོག་ནས། ངའམ། བདག་དེ་ལ་ཡ། འཇིགས་པ་ཞིག་འཕྲད་ཡོང་དུས་རྩ་ནས་འཇིགས་པ་དེ་ལས་ཐར་མཁན་གྱི། ཨོ་ད་པའི་ཐབས་སྟོན་མཁན་ཟེར་ནས་མི་འདུག་གང་ལྟར་འཇིགས་པ་དེ་ལས་སྐྱོབ་མཁན་གྱི་ནི་སྐྱབས་ཅིག་ཨེ་ནི་རྟག་ཆད་ཞེ་ཨ་ད་དེ་འདྲའི་གི་སྐྱབས་ཤིག་ཡོད་ན་ཨེ་ནི་སྐྱབས་དེ་ལ་ཡར་བློ་གཏད་བཅོལ་ནི། བྱས་ནི། ཨེ་ནི། འཇིགས་པ་དེ་ལས་ཡང་ག་ད་སྐྱོབ་མཁན་ཞིག་ནི་རེད་ད་ག་ད་འཇིགས་པ་དེ་ལས་ཡང་ཨེ་ནི་ཐར་བར་བྱེད་མཁན་ཞིག་གི་ད་སྐྱབས་ཅིག་ཨེ་ནི། ང་ཚོ་བཙལ་ཡག་ཅིག་ཁོ་ཆོས་ཉིད་རེད། དཔེར་ན་ཨེ་ནི་བས། བྱ་བྱེའུ་ཞིག་ནི་རེད། དུད་འགྲོ་བྱོལ་སོང་ཞིག་ནི་རེད། དེ་འདྲ་ཞིག་ཡིན་ན་ཡང་དཔེར་ན་ཞིག་སྤུ་གུ་སྐྱེ་འགྲོ་ཅིག་གི་བས། དངངས་སྐྲག་ཟེར་ནས་མི་འདུག་ནུས་པ་ཆུང་ཆུང་ཡོད་དེ་ངས་ཅིག་གི་ཡིན་གཅིག་མིན་གཅིག་ཨ་མའི་འཁྲིས་རུ་འཇགས་འགྲོ་གི་འདུག་བ། འོ་དེ་ཁོ་ར་ཁོ་ར། ནུས་ནུས་པའི་མགོ་མ་ཐོན་པའི་ཁ་ཐུག་ལ་ཡ་ཨེ་ནི་ཁོ་རས་སྐྱབས་འདྲ་བོ་དེ་ཨ་མ་ལ་བཅོལ་བསྡད་ཀྱི་ཡོག་ཡིན་པ་རེད། ང་རང་ཚོ་མི་ལ་ཆ་བཞག་ནས་དེ་དེ་བཞིན་བྱས་ནས་བུ་ཆུང་ཆུང་སྒང་ནས་ཨེ་ནི་ཨ་མས་གཅེས་པོ་བྱས་ནས་བསྐྱངས་ཡིན་དུས་རྩ་ནས། ཚེ་འདིའི་ཨ་མ་ཡོད་རུང་མེད་རུང་ཞིག་དངངས་སྐྲག་འདྲ་ཡོང་པའི་ཁ་ཐུག་ལ་ཞིག་ཨ་མ་ཟེར་ནས་སྐད་ཤོར་ཡ་འདྲ་བོ་སྐད་རྒྱག་ཡ་འདྲ་ཡོང་གི་འདུག་བ་ཚ་དེ་འདྲ་ཡིན་དུས་རྩ་ནས། ཆུང་ཆུང་སྒང་ནས་ཞིག་བསམ་བློའི་ནང་ལ་པའི་ཐག་ཉེ་ཤོས་འདྲ་བོ་ཁོ་སྐྱབས་ཐུབ་ཀྱི་ཡོད་ནས་མེད་ནས་གང་འདྲ་ཞིག་པའི་རྒྱབ་རོགས་དེ་ཨ་མ་སྤྱོད་ཁ་ཅིག་ཡོར་བ་དེ་འདྲས་ཡིན་དུས་ཙང་ནས་འོ་ད་ང་རང་ཚོ་ལ་ཡ་ལྟ་བ་འདུག་ཟེར་ནས་དེ་འདྲས་ཡིན་དུས་ད་མིག་གིས་མཐོང་ཡག་གི་ཅིག་ནད་ན་ཚ་སྡུག་བསྔལ་དེ་འདྲས་ཡོང་བའི་ཁ་ཐུག་ལ་ནད་ན་ཚ་སྐྱོབ་ཡག་གི་ཐབས་ལ་ཨམ་ཆི་བསྟེན་གྱི་ཡོད་རེད་ཨེ་ནི་སྨན་ཟ་གི་ཡོད་རེད་ད་དེ་སྐྱབས་ཡིན་པ་རེད། ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན། བཅས་ཨ་མི་རི་ཀའི་རྒྱལ་ས་ཝ་ཤིན་ཏོན་ལྡི་སི་རུ་རྟེན་གཞི་བྱས་པའི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་སྙན་སྒྲོན་ཞུས་ཚར་ལེ་ཡིན། དེ་རིང་གི་རྩོམ་སྒྲིག་འགན་འཛིན